གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ད་རིང་གི་ལེ་ཚན་དེའི་ནང ANU སྟེ་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཡིག་སློབ་དཔོན་ཆུང་ཚེ་རིང་ལགས་སུ་དྲ་ལམ་བརྒྱུད་བོད་ཡིག་སློབ་ཁྲིད་ལས་གཞིའི་སྐོར་བཅར་འདྲི་བྱས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང།

ལོ་གསུམ་བྱས་པ་རེད། ཨ་ནི་དེའི་རྗེས་ལ་ཡ་དང་ཨོ་སི་ཀྲོ་ལི་ཡ་ལ་ཡ་ཉིས་སྟོང་བཅུ་བཞི་ལོ་ལ་ཡ་ཉིས་སྟོང་བཅུ་བཞི་ལོའི་དཀྱིལ་དུ་བ་ཅིག་སླེབས་པ་ར་བ། དེ་ནས་ཉིས་སྟོང་བཅོ་ལྔ་ལོ་ནས་དང་ཨོ་སི་ཀྲོ་ལི་ཡ་ཀྱི་རྒྱལ་ཡོངས་གཙུག་ལག་བསླབ་གྲྭ་ཆེན་མོ། ANU ཟེར་བ་དེའི་ནང་ལ་ཡ་བོད་ཡིག་གི་སློབ་དཔོན་བྱས་ནས་ད་ལྟ་འདི་བར་ལོ་ཉིས་སྟོང་བཅོ་ལྔ་ནས་བཅུ་དགུ་བར་བསླབས་དང་སློབ་བཞིན་པ་ཡིན། ད་རྒན་ལགས་ཀྱིས་ད་ལྟ་གསུང་བ་ནང་བཞིན་གྱི ANU ལ་ད་ད་ལྟ་དྲ་རྒྱའི་བརྒྱུད་ནས་ང་ཚོ་ཡིས་བོད་ཡིག་སློབ་ཁྲིད་བྱེད་ཡ་གི་ད་ལས་གཞི་དེ་ཉིས་སྟོང་བཅོ་ལྔ་ནས་ད་འགོ་ཚུགས་ར་བ། ཨ་ནི་འདི་གི་ད་འགན་གཙོ་བོ་དེ་ད་ཕལ་ཆེར་ད་ལྟ་བར་དུ་རྒན་ལགས་ཀྱིས་བཞེས་དེ་ཡིན་ས་རེད་ཨ་ནི་རྒན་ལགས་ད་འདི་ད་ད་ཨོ་སི་ཀྲི་ལི་ཡའི་ནང་ལོགས་སྤྱིར་བཏང་ང་ཚོ་ད་སློབ་གྲྭ་ཆེན་མོ་དཔེ་མང་པོ་ཡོད་ར་བ། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ནང་ལོགས་ལ་ཕལ་ཆེར་ཐེངས་དང་པོ་འདི་ཆགས་ཀྱི་ཡོད་རེད་ལ།
ཐེངས་དང་པོ་དྲ་རྒྱའི་བརྒྱུད་ནས་བོད་ཡིག་གི་འཛིན་གྲྭ་བསླབ་ཡག་གི། ཐེངས་དང་པོ་བྱས་དགོས་ལྷག་པར་དུ་ད་ལྟའི་འདི་འདི་རེད། Australia གི་རྒྱལ་ཡོངས་གཙུག་ལག་བསླབ་གྲྭ་ཆེན་མོ་དང་དེ་ནས་ད་ལྟ Open University ཡོད་རེད། དེ་གཉིས་གཉིས་མཉམ་འབྲེལ་ཐོག་ནས་འདི་དྲ་རྒྱའི་ཐོག་ནས་བོད་ཡིག་བསླབ་ཡག་གི། གཙུག་ལག་བསླབ་གྲྭ་ཁག་གཉིས་ཀྱི་ལས་གཞིའི་ཁོངས་ནས་མཉམ་འབྲེལ་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། ཨ་དེ་འགོ་བཙུགས་སྟངས་ར་བ་དེ་དང་པོ་འདི་རེད་ཨ་ང་མ་སླེབས་གོང་ལ་ཡ། ད་ནང་འདི་ཨོ་སི་ཀྲུ་ལི་ཡ་གི་རྒྱལ་ཡོངས་གཙུག་ལག་བསླབ་གྲྭ་ཆེན་མོ་ཡོད་པའི་ལས་རིམ་གྱི་ཆ་ཤས་ནས་གྲོགས་པོ་བསྟན་འཛིན་ཆོས་འཕགས་ལགས་དང་ཨ་ནི་རུ་ཐི་ད་ད་ཕྱི་རྒྱལ་ཁག་གི་ལྷས་ར་ཆེ་བ་རེ་ཁོང་རྣམ་གཉིས་ཀྱི་མཉམ་འབྲེལ་ཐོག་ནས་ཨ་ནི་དེ་དུས་འདི་མ་རེད་ག་རེ་ཟེར་དྲ་ཐོག་ནས་མ་རེད་ཁོང་རྣམ་ཚོས་གི་ད། གུང་གསེང་སྐབས་ལ་ཡང་བདུན་ཕྲག་ཁ་ཤས་རིང་ལ་ཡང་ཆེད་དུ་མངགས་ནས་བོད་ཡིག་སྦྱོང་བརྡར་འབྲེལ་ཡོད་ཀྱི་ལས་རིམ་ཅིག་འགོ་འཛུགས་གནང་ཞིང་དེའི་ཆེད་དུ་སློབ་ཚན་དང་སློབ་དེབ་ཀྱི་རྨང་གཞི་དེ་ཚོ་ཡང་ད་བཞིན་བསྒྲིགས་ཚར་ཡོད་རེད། དེ་ནས་ང་སླེབས་པའི་རྗེས་ལ་ཡང་ད་ལྟ་ཡི་ལ་ཡང་ད་གཙོ་བོ་དེ་ནི་བསྟན་འཛིན་ཆོས་འཕགས་ལགས་དང་རུ་ཐུ་ཁོང་གཉིས་ཀྱི་མཐུན་འགྱུར་དང་རྒྱབ་སྐྱོར་འོག་ལ་ང་ཚོས་ད་ལྟ་དྲ་རྒྱ་བརྒྱུད་ནས་བསླབ་ཡག་འདི་འགོ་བཙུགས་པ་རེད་དང་པོ་ཆོས་འཕགས་ལགས་དང་བསྟན་འཛིན་ཆོས་འཕགས་ལགས་དང་ང་གཉིས་མཉམ་དུ་བསླབས་ཨ་ནི་དེའི་རྗེས་ལ་ད་ཆོས་འཕགས་ལགས་ཕྱག་ལས་གཞན་དག་ཐོན་ནས་ད་ལྟའི་ཆ་ལ་འགན་འཁྱེར་མཁན་གཙོ་བོ་དེ་ང་རང་ཆགས་བསྡད་ཡོད་རེད་ཡིན་ནའི་ད་ལྟ་ང་ཚོས་བསླབ་སྟངས་འདྲ་བོ་འདི་ག་འདྲའི་བསླབ་ཀྱི་ཡོད་རེད་ཟེར་ན། དྲ་རྒྱའི་ཐོག་ནས་ང་ཚོས་སློབ་དེབ་ཅིག་བཟོས་ཡོད་རེད་སློབ་དེབ་དེའི་སློབ་དེབ་བཟོ་སྟངས་གཞན་པ་དང་མ་འདྲ་བ་འདིའི་ནང་ལ་འདྲ་ཡོད་རེད་ད་ག་ནང་བཞིན་བརྙན་ཡོད་རེད་ཨ་ནི་ཡི་གེ་ཡོད་རེད་ཡིན་དུས་སློབ་ཕྲུག་ཚོ་འཛིན་གྲྭའི་ནང་ལ་དངོས་སུ་མ་ཡོང་གོང་ལ་ཡང་བདུན་ཕྲག་རེ་རེ་ལ་ཡང་སློབ་ཚན་ག་རེ་སྦྱང་དགོས་ཡོད་མེད་ཀྱི་ཨ་དྲ་དེབ་དེ་ང་ཚོས་མ་སྟོན་གི་ཡོད་རེད་དེའི་ནང་ནས་ཁོ་རང་ཚོས་ཀྱི་ཨ་བོད་སྐད་ཀྱི་ད་སློབ་ཚན་བདུན་ཕྲག་དེའི་སློབ་ཚན་དེ་ཀྱི་རང་སྦྱོང་གནང་ཡག་ཡོད་རེད་སློབ་ཁྲིད་དགེ་རྒན་གྱི་རྣམ་པ་དེ་འདྲས་ཨ་ཉན་ཡག་ཡོད་རེད་ཨ་ད་ག་ནང་བཞིན་འབྲེལ་ཡོད་ཀྱི་ཡིག་ཆ་དེ་ཚོ་ཀློག་ཡག་ཡོད་རེད་དེ་ཀས་ཆ་ཚང་བྱས་ཚར་ནས་ཨ་ནི་གཞི་ནས་ད་ངའི་འཛིན་གྲྭ་ལ་ཡ། བདུན་ཕྲག་གཅིག་ལ་ཡ་ཆུ་ཚོད་གཅིག་དང་ཕྱེད་ཀ་ཡོང་ནས་ཨ་ནི། སྦྱོང་བརྡར་བྱེད་ཡ་གོ་སྐབས་རག་གི་ཡོད་རེད། ང་ཚོ་སྒྲིག་སྟངས་འདྲ་བོ་དེ་འདྲས་རེད་ཨ་ནི་ང་ཚོའི་སློབ་དེབ་དེ། ད་ད་ལོ། Australia གི་ཤེས་ཡོན་དང་འབྲེལ་བའི་གི་སློབ་དེབ་ཡག་ཤོས་ཁག་ཉི་ཤུའི་ནང་ཚུད་བསྡད་ཡོད་རེད།

སྤྱིར་བཏང། དྲ་ལམ་གྱི་སློབ་དེབ་ཅིག་ཆགས་བསྡད་འདུག་ཡིན་དུས་ཙམ་པ་ད་ཡང་མི་གཞན་པ་དེ་འདྲས་ད་སློབ་ཚན་དེའི་ནང་འཛུལ་ཞུགས་མ་བྱས་ནས་གཞན་པ་དེ་འདྲས་སུས་ཀྱིས་ཡང་དེ་འདྲས་དྲ་ལམ་བརྒྱུད་ནས་བེད་སྤྱོད་བྱེད་ཆོག་ཡ་གྱི་དེ་འདྲས་ཡོད་རེད་དེ་ག་འདྲས་ཅིག་ཡིན་ན། སློབ་དེབ་དེ་ཟླ་ཉིན་བར་ལ་ཡང་ང་ཚོས་ད་ལྟ་ང་ཚོའི་སློབ་ཚན་ནང་ལ་འཛུལ་ཞུགས་བྱེད་མཁན་གཅིག་པུ་ལ་ཡང་བཀྲམས་པ་རེད་འདི་མ་གཏོགས་གཞན་པ་ཚོ་ལ་རག་ཡོད་མ་རེད། ད་ལོ་ནས་ད་ལྟ་དེའི་སློབ་དེབ་དེ་ད་ལྟ་སློབ་གྲྭ་ཆེན་མོ་རང་གིས་གཞུང་འབྲེལ་ཐོག་ནས་པར་སྐྲུན་གནང་པར་སྐྲུན་གནང་ནས་ཨ་ནེ་དེའི་དྲ་ལམ་ནས་སོ་སོའི་གི་ད་ལྟ་ཀུ་ཤུ་ཁ་པར་དང་ད་ག་ནང་བཞིན་གྱི་གློག་ཀླད་དང་འབུར་རྫུན་ནང་ལ་ཡང་ཕབ་ལེན་བྱས་ནས་སུ་ཡིན་ནའི་ཡང་ལྟ་ཀློག་དང་སློབ་སྦྱོང་བྱས་ཆོག་པ་བཟོས་བཞག་པ་རེད་ད་ཡིན་ནའི་སློབ་ཕྲུག་ཚོས་ཡོང་མ་ཐུབ་ས་དེ་ག་རེ་རེད་ཟེར་ན་ང་ཚོ་དྲ་རྒྱའི་གི་སློབ་ཚན་གི་ལས་རིམ་ད་དྲ་ཐོག་ལ་སློབ་ཚན་ག་རེ་བསླབ་པ་ཆ་ཚང་ལ་ཡང་སྒྲ་འཇུག་གཟུགས་མ་པའི་སྒྲ་དང་བརྙན་དང་ལྷག་མ་མཉམ་དུ་བཅུག་བཞག་ཡོད་རེད་བ། དེ་ཚོ་ལ། སློབ་ཕྲུག་མ་ཡིན་པ་དེ་ཚོ་ཡོང་ཐུབ་ཀྱི་ཡོད་མ་རེད། གཞན་པ་སློབ་དེབ་རང་དེང་སང་ད་སུས་སུས་ལྟ་ཀློག་བྱས་ན་འགྲིག་གི་ཡོད་རེད། ཨ་ནི། རྒན་ལགས་ད་ད་ལྟ་ལོ་ཁ་ཤས་ཅིག་ཕྱིན་འདུག་དེ་འདྲ་ཡིན་དུས། ད་ད་ལྟ་སྤྱིར་བཏང་གི་ད་ད་བོད་ཡིག་ད། སློབ་སློབ་ཁྲིད་བྱེད་ཡག་གི་ལས་གཞི་ཅིག་ཡོད་ར་འོང་དུས་ད་རིམ་པ་མ་སོ་ནས་དེ་འདྲས་མ་འདྲ་མ་འདྲ་ཡོད་རེད་པས་ཡང་མེད་ན་ཅིག་ཡང་མེད་ན་རིམ་པ་གཅིག་མི་ཤི་ཡོད་མ་རེད་ཡང་མེད་ན་ཡང་གལ་སྲིད་རིམ་པ་ད་ང་ཚོ་ད

སློབ་དུས་ཁག་གཉིས་ལ་ཡོད་པ་བྱས། ཨ་ནི་སློབ་དུས་རེའི་ནང་ལ་སློབ་སྦྱོང་གི་དུས་ཚོད་དེ་ཁྱོན་བསྡོམས་ནས་གཟའ་འཁོར་བཅུ་གཉིས་བཅུ་གསུམ་ཡོད་རེད། གཟའ་འཁོར་བཅུ་གཉིས་བཅུ་གསུམ་ནང་ད་ལྟ་གོང་དུ་ཞུས་པའི་སློབ་དེབ་དེ་གི་ཕྱེད་ཀ་བསླབ་ཚར་གྱི་རེད་ཨ་ནི་དེ་རྗེས་ལ་ཡང་བར་མཚམས་བཞག་སློབ་ཡིག་ཚད་བཏང་ཡིག་ཚད་འཕྲོད་མུ་མཐུད་འགྲོ་ཐུབ་མཁན་དེ་ཨ་ནི་ལས་རིམ་གཉིས་པའི་ནང་ལ་བཅུག་གི་ཡོད་རེད་དེ་བཅུག་དུས་ཡང་བསྐྱར

འདི་བྱེད་ཡག་ལ་ཡག། འདི་སློབ་གྲྭ་རང་ནས་མཐུན་རྐྱེན་རག་དགོས་ཀྱི་འདུག་ད་ག་ནང་བཞིན་ང་ཚོའི་ཡ་འདི་ཡང་སློབ་དེབ་དུ་དུས་རྒྱག་དང། འདི་སྐད་བཟོ་ཡག་ལ་ཡག་འགྲོ་སོང་ལའང་དུས་ཚོད་ཞུ་གཏང་དགོས་ཀྱི་འདུག་ག་འདི་སྐད་བྱས་ནས་ད་ལྟ་ང་ཚོ་འཆར་གཞི་འགྲོ་བ་འདི་གསུམ་པ་བཞི་པའི་ནང་ལ་གོམ་པ་སྤོ་ཡག་བསམ་གཏོང་གི་ཡོད་རེད། ད་ད་ལྟ་འདས་པའི་ལོ་ནང་ལོགས་ལ་ཕྲུ་གུ་ཁྱོན་བསྡོམས་ནས་ད་ཅིག་འདི་ད་སློབ་དུས་རེ་རེ་འགོ་བཙུགས་ལས་དུས་ཙམ་པ་ཕྲུ་གུ་ག་ཚོད་ག་ཚོད་ཀྱི་ད་ཅིག་སོ་སོ་མིང་ཐོ་བཀོད་ནས་ད་འདི་བོད་ཡིག་སློབ་ཁྲིད་ནང་དབྱིངས་ཇི་གྱུར་ར་ཡོད་མཁན་ཕྲུ་གུ་ག་ཚོད་ཅིག་ཡོད་རེད་ཨ་ནི་ཁོ་རང་ཚོ་གི་སྤྱི་བཏང་ཕྲུ་གུ་དེ་ཚོ་བོད་པ་རེད་ཡང་མིན་ན་བོད་པ་མ་ཡིན་པའི་ད་མི་རིགས་གཞན་པ་རེད་ཨ་ནི་ཁོ་རང་ཚོ་ཅིག་སྤྱི་བཏང་ད་མི་རིགས་གཞན་པ་ཡིན་ན་ཁོ་རང་ཚོ་བོད་ཡིག་དེ་ད་སྦྱང་ཡག་གི་འདུན་པ་ཇི་གྱུར་ར་འོ་དེ་སླེབས་དགོས་པའི་རྒྱུ་མཚན་ག་རེ་རེད་ལ་ཡིད་དུ་རྒན་ལགས་ལ།
ད་ད་ལྟ་བར་ལ་ད་ལྟ་འདི་སློབ་ཚན་འདི་སྦྱང་གར་ཡོང་མཁན་བོད་པ། གཅིག་ཀྱང་བྱུང་བྱུང་མ་སོང། ག་ག་ཚོད་ཡོད་པ་དེ་ཚང་མ་ལོག་ད་བོད་རིགས་མ་ཡིན་པའི་ཕྱི་རྒྱལ་དེ་འདྲས་རྐྱང་རེད། ད་ནི་སློབ་ཚན་འགོ་བཙུགས་པའི་སྐབས་དུས་ལ་གཅིག་དང། སློབ་ཕྲུག་མང་བའི་སྒང་ལ་ཡང་བཅུ་བཞི་བཅོ་ལྔ་དེ་འདྲས་ཡོང་གི་འདུག་དེ་འདྲས་གཅིག་ལ། ད་ནི་ཡང་ཉུང་ཤོས་སྐབས་ལ་དེ་འདྲས་གཅིག་ནང་ལ་སློབ་ཕྲུག་གཉིས་མ་གཏོགས་མེད་པ་དེ་འདྲས་ཡང་ཡོང་གི་འདུག་ད་དེ་འདྲས་རེད་འགོ་དང་པོ་ཚུགས་དུས་སློབ་ཕྲུག་དགའ་རབ་མང་པོ་ཡོང་གི་རེད་དེ་ནས་མ་ད་ཁོ་རང་དང་པོ་ནས་ཅིག་བོད་སྐད་ཟེར་དེ་ག་འདྲས་ཡིན་མིན་ཤེས་ར་ཤེས་ཀྱི་མེད་པས་ན་ད་དེ་བྲོ་བ་མྱང་འདྲས་བྱས་ནས་ཡོང་གི་ཡོད་རེད། ཨ་ནི་དེ་ཡོང་ནས་བདུན་ཕྲག་ཁ་ཤས་ཕྱིན་ནས་ཨ་ནི་ཁ་ཤས་ཀྱི་ད་དེ་སྐད་ཡིག་དེ་ངས་སྦྱང་ཐུབ་ས་རེད་བསམ་པས་ན་མུ་མཐུད་བསྡད་ཡ་ཁ་ཤས་ཡང་དེ་ད་དེ་ཕལ་ཆེར་ངས་ཁག་པོ་རེད་ཤག་བསམ་གྱི་ཡོད་ན་ཨ་ནི་ཁོ་རང་བདུན་ཕྲག་ཕྱེད་ཅིག་ནས་མར་ཐོན་འགྲོ་གི་རེད་ཟེར་ནས་འགྲོ་བསྡད་མཁན་ཡོད་རེད་དེ་ནས་དེ་དྲ་ཐོག་ནས་སློབ་ཁྲིད་སློབ་ཚན་བསླབ་པ་དང་ད་ག་ནང་བཞིན་རང་སྦྱོང་བྱེད་དགོས་ཡ་མང་པོ་ཞིག་ཡོད་དུས། མང་ཆེ་ཤོས་སོ་སོའི་ངོས་ནས་དྲ་ཐོག་ལ་ཕྱིན་ནས་སློབ་སྦྱོང་བྱེད་ཡ་མང་པོ་ཡིན་དུས། ཨ་ནི་ག་རེ་ཟེར་ཡིག་ཚད་དང་རང་སྦྱོང་དུས་སུ་དུས་ཚོད་ཏག་ཏག་ཏག་ཏག་མ་ཚར་བས་ན། ཡིག་ཚད་ཀྱི་བརྒྱ་ཆ་མང་མང་ཆེ་དེ་རང་སྦྱོང་ནས་རག་གི་ཡོད་ཨ་དེ་ཡིན་དུས། ཨ་ཡ་དུས་ཚོད་ཏག་ཏག་ཡོང་བའི་ནང་ལ་རང་སྦྱོང་མ་ཚར་ནས་ཨ་ནི། འཛིན་གྲྭ་གོང་མ་ལ་འགྲོ་ཡ་གི་ག་རེ་ཟེར་བརྒྱ་ཆ་མ་ལོན་པ

བོད་སྐད་དང་ཞུ་ཞུ་མ་ཞིག་འདི་ནས་ལས། བོད་པའི་མི་ནི་ཡ་ཆེ་ག་རེ་ཟེར་འབྲེལ་བ་བཟོ་ཡག་སྐད་ཁ་ཤས་ཤིག་ཚིག་ཁ་ཤས་ཤིག་འདི་མ་བྱུང་ན་ཤེས་ན་བསམ་ནས་ཡོང་མཁན་དེ་འདྲས་དེ་འདྲས་ཡོང་གི་འདུག་བྱས་དུས་ད། སྙིང་པོ་རུ་བསྡུས་བས་ན་གཙོ་བོ་ནང་ཆོས་དང་འབྲེལ་བ་ཨ་དེ་ནས་ཞིབ་འཇུག་ཨ་དེ་ནས་རྩོམ་རིག་དང་འབྲེལ་བ་ཡོད་འདྲ་བ་ཨ་དེ་ནས་ཚོང་ལས་དང་འབྲེལ་བ་ཡོད་འདྲ་བ་དེ་འདྲས་རེ་ཟུང་རེ་ཟུང་ཡོང་གི་འདུག། ཨ་ནེ། རྒན་ལགས་ད་ད་ལྟ་དྲི་བ་ཐ་མ་དེ་ཆགས་ཀྱི་འདུག་ར་རྒན་ལགས། ཨ་ནེ། ད་ད་ལྟའི་ཆ་ལ་ང་ཚོ་ཡི་ད་ད་ལྟ ANU གཅིག་པུ་ལ་ད་ད་ལྟ་དཔེ་ཆའི་འགོ་བཙུགས་རེད་ཨ་ནེ་བོད་ཡིག་སློབ་ཁྲིད་བྱས་ཏེ་ད་རྗེས་མ་མ་འོངས་པ་ག་ལེ་ག་ལེ་ཅིག་ད་དེ་ཡག་པོ་ཅིག་ཆགས་ན་ད་ད་ལྟ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ལ་ད་ཅིག་སོ་སོ་མངའ་སྡེ་སོ་སོ་སོ་རེ་ཆ་ཚང་ལ་ཅིག

བོད་བོད་སྐད་ཀྱི་ནང་ཆོས་དང་ལྟ་གྲུབ་དེ་འདྲའི་སྡེ་ཚན་འདྲ་བོ་ཞིག་འདུག་དེ་ལས་ནི་རྗེས་ལ་ཡར་ས་རྒྱ་ནག་གི་ནུས་ཤུགས་འོག་ལ་ཡར་སྒོ་བརྒྱབ་པའི་བཟོ་འདྲ་ཆགས་པ་རེད་ད་ནང་བཞིན་ཕ་གི་ཕ་ན ANU བ་དང་ད་ངས་ད་ལྟ་བོད་ཡིག་བསླབ་ས་དེའི་ནང་ལས་བོད་བོད་ཀྱི་ཅིག་ག་རེ་ཟེར་སྡེ་ཚན་འདྲ་བ་ཅིག་ཡོད་དེ་ལས་དེ་ཉིས་སྟོང་བཅོ་ལྔ་བཅུ་དྲུག་དེ་ཙམ་ལ་སྒོ་བརྒྱབ་པ་རེད་ད་ད་བོད།

དཔེར་ཆ་བཞག་པ་ཡིན་ན་ད་ལྟ་ང་ཚོའི་གི་ད་ལྟ་ཡོད་བསྡད་པའི་གི་བོད་སྐད་སློབ་ཚན་གྱི་ལས་རིམ་དེ་རྒྱ་ཆེར་བཏང་བ་ལ། ཨ་ནི་དེ་འདྲའི་ལས་རིམ་ཅིག་ཡོད་པ་དེ་མི་གང་མང་མང་ལ་ངོ་སྤྲོད་བྱས་ཨ་ནི་དེའི་ནང་ལ་འཛུལ་ཞུགས་བྱེད་མཁན་དེ་གྲངས་ཀ་དེ་འབོར་མཐོ་པོ་ཡོད་པ་ཡིན་ན་ཨ་ནི་མུ་མཐུད་ནས་ཡང་གི་ལས་རིམ་དེ་ཡང་དགའ་སོ་རྒྱ་ཆེར་བཏང་ཡག་མུ་མཐུད་ནས་ད་ལྟ་རིམ་པ་གསུམ་པ་བཞི་པ་དོ་ཚིགས་སོ་ཡང་ལས་རྒྱབ་སྐྱོར་རག་ཡག་ལ་དགའ་བས་རོགས་ཞུ་གི་དང། ཨོ་རང་ཡུམ་ཁ་ནང་ལ་ཡང་འཛུལ་ཞུགས་བྱེད་མཁན་མེད་པ་ཡིན་ན་དང་གང་ཡོད་པ་དེ་རྣམས་མུ་མཐུད་ནས་འདི། ཡར་རྒྱས་བཏང་ཡག་ལ་ཡང་དཀའ་ངལ་འཕྲད་ཀྱི་འདུག་གཅིག་དེ་རེད་ཤག་དེ་ནས་གཞན་པ་གཅིག་དེ་ཡང་འདི Australia ཁོ་རང་གི་མིའི་གཤིས་ཀ་དང་འདྲ་ཡང་དང་འདྲ་ཡུ་རོབ་དེ་ཚོ་དང་འདི་ཚོ་འདྲ་གི་མི་འདུག་ཡུ་རོབ་དེ་ཚོ་ལ་ཡིན་ན་འདི་དུས་ཚོད་སྟོང་པ་བྱུང་བ་དང་རིག་པའི་གནས་གསར་པ་སྦྱང་ཡག་འདྲ་བ་དང་སྐད་ཡིག་དང་རིག་གཞུང་མ་འདྲ་བ་དེ་འདི་ལ་དོ་སྣང་བྱེད་ཡ་དེ་ཡུ་རོབ་གི་མིའི་གཤིས་ཀའི་ནང་ཤུགས་ཆེན་པོ་འདུག་ཨ།

རྩ་བའི་བླ་ན་འདས་ཡིན་སྔགས་ཕྲེང་ནང་ལ་ཡང། བོད་སྐད་དང་རིག་གཞུང་གི་ཡང་དོ་སྣང་བྱེད་མཁན་དེ་ཡང་གཞན་པ་དང་བསྡུར་བ་ཡིན་ན་ང་ཚོའི་དེ་དུས་དོ་སྣང་བྱེད་མཁན་མང་པོ་རེ་བསྟན་དུས་རེ་བ་ཏན་ཏན་ཡོད་རེད་བསམ་གྱི་འདུག། ལགས་སོ་རྒན་ཆུང་ཚེ་རིང་ལགས་རྒན་ལགས་ཀྱིས་ད་རིང་ཨ་ནི་དུས་ཚོད་བཏོན་ནས་བཅར་འདྲི་བྱེད་ཡག་གི་གོ་སྐབས་དེ་གནང་བ་ལ་བཀའ་དྲིན་ཆེ། ལགས་ལགས་སོ་ཐུགས་རྗེ་གནང་ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད། བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་བྱེད་རྒྱུའི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད། ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱས་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན།